ད་ལྟ་འདི་གི་བརྒྱུད་ནས་ང་ཚོ་ག་རེ་ཧ་གོ་དགོས་རེད་ཞུ་ན་ཨ་ནི་གཅིག་ད་ལྟ་ཏཱ་མིལ་ནཱ་ཏུ་ར་རྒྱ་གར་གི་ལྷོ་ཕྱོགས་འདི་དང་ཨ་ནི་ཕ་གི་ད་ལྟ་གྷི་རིག་ཀ་ཅི་ཕྱོགས་སྡེ་བ་གི་ས་ཆ་དེ་ཚོ་ཚོང་དཔེ་མི་སྲིད་པའི་རྒྱབ་གི་འདུག་ཟེར་ལབ་ནས་ཧ་གོ་དགོས་རེད། ད་ང་ཚོ Source Number བཅུ་པ་དེ་ལྟ་ཅི Source Number བཅུ་པ་དེ་ག་རེ་ཞུ་ན The Order of the King ལབ་དེ་རེད་ད་དེ་ལ་རྒྱལ་པོ་སུ་གོ་དགོས་རེད་ཞུ་ན་ཨ་ནི་རྒྱལ་པོ་ཨ་ཤོ་ཀ་ཁོ་རང་གི་སྐོར་ལ་གོ་དགོས་རེད་རེད་བ། ད་རྒྱལ་པོ་ཨ་ཤོ་ཀ་གི་སྔོན་གྱི་འདི་ལ་ད་རྒྱལ་པོ་མང་པོ་ཞིག་བྱུང་ཡོད་རེད་ད་ཁོ་རང་ཚོ་དུས་ཚོད་སྐབས་ལ་ཡ་ཨ་ནི་ཅིག་གལ་སྲིད་ཅིག་གི་རྒྱལ་པོ་བཀའ་མར་ཅིག་བཏང་དགོས་ན་མི་མང་ལ་བཏང་དགོས་ན་ཨ་ནི་ཅིག་གི་འདི་འདྲ་རེ་ཅིག་བཏང་མཁན་འདི་འདྲ་ཅིག་མི་མི་འདུག་ཟེར་ལབ་ཀྱི་ཡོད་རེད་དེ་དང་མཉམ་དུ་ལ་ཡ་ཨ་ནི་ཅིག་ཡང་གལ་སྲིད་ཅིག་གི་མི་མང་གི་ཅིག་ཨ་ནི་བདེ་སྡུག་འདི་འདྲ་ཅིག་རྒྱལ་པོ་ལ་ཡ་ཧ་གོ་མཁན་བྱུང་ན་ཨ་ནི་ཡ་ཅིག་འདི་འདྲ་ལ་ཡ་ཡང་ཅིག་མི་འདི་འདྲ་ཅིག་མི་འདུག་ཟེར་ལབ་ཀྱི་ཡོད་རེད་ར་གནས་ཚུལ་འདི་འདྲ་ཡར་མར་སྐྱེལ་མཁན་ཅིག